པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན་དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་ཨ་ནི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདིའི་ནང་ལ་ཡང Latin America མངའ་ཁུལ་གྱི་བོད་མིའི་སྐུ་ཚབ་དོན་གཅོད་ཟུར་པ་སྐུ་ངོ་ཚེ་དབང་ཕུན་ཚོགས་ལགས་ཨ་ནི་ཞལ་པར་ཐོག་ནས་གདན་འདྲེན་ཞུས་ཡོད་ཨ་ནི་སྐུ་ངོ་ཚེ་དབང་ཕུན་ཚོགས་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས། སྐུ་ངོ་ལ་ཆ་མཚོན་པ་ཡིན་ན་ད Latin America མངའ་ཁུལ་གྱི་ད་རྒྱལ་ཁབ་གཙོ་བོ Brazil རེད Chile རེད Mexico Colombia ལ་སོགས་པ་དེ་ཚོའི་ནང་ལ་ཡང་ད་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་ད་ཆོས་ལུགས་ལ་མ་བརྟེན་པའི་ཨ་ནི་བཟང་སྤྱོད་གོང་འཕེལ་དུ་གཏོང་ཡག་གི SEE ཤེས་ཡོན་གྱི་བསླབ་གཞི་དེ་ཨ་ནི། རྒྱལ་ཁབ་མི་ཉུང་བར་ཟབ་སྦྱོང་ལ་སོགས་པའི་ལས་འགུལ་རབ་དང་རིམ་པ་སྤེལ་བའི་སྐབས་ལ་ཡང་སྐུ་ངོ་གིས་ད་མཉམ་ཞུགས་གནང་བྱས་ཕྱག་ལས་གང་ལ་གང་འཚམ་གནང་ཡོད་རེད། དེ་ནས་ད་ལོ་ཁ་ཤས་ཅིག་གི་གོང་ལ་ཡང་སྐུ་ངོ་ད་ག་རེ་ཞུ་ད་བགྲེས་ཡོལ་ལ་ཕེབས་བྱས་ཨ་ནི་ད་ལྟའི་ཆ་ལ་ཡང་ཁེ་ན་ཌའི་གྲོང་ཁྱེར Toronto ནང་ལ་ཡང་ད་ནང་མི་ཚོའི་ལྷན་དུ་བཞུགས་ཡོད་རེད། ཨ་ནེ། ད་ལྟ་ངེད་ཅག་ང་ཚོའི་ངོ་དེབ་རེད་ཨ་ནེ་དེ་ནང་བཞིན་ད་དྲ་རྒྱ་ཁག་གི་ནང་ལ་ཡང་མཐོང་ཡག་ལ་བྱས་ན་ཨ་ནེ Toronto གི་གྲོང་ཁྱེར་ནང་ལ་ཡང་གནས་སྡོད་བྱེད་མཁན་ད་བོད་མི་ཨེ་ཚོའི་བུ་ཕྲུག་ཚོ་ལ་ཡང་བདུན་ཕྲག་འཆར་ཅན SEE ཤེས་ཡོན་གྱི་བསླབ་གཞི་འདི་དངོས་སུ་རང་དེ་གའི་སློབ་ཁྲིད་གནང་ཡག་ཅིག་འགོ་བཙུགས་གནང་པ་འདྲ། འདིའི་ཐོག་ལ་ཡང་ངས་བཀའ་འདྲི་ཞིག་ཞུས་ན་བསམ་བྱས་འདིའི་གོ་སྒྲིག་གནང་མཁན་དེ་གཙོ་བོ་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་དེ་གའི་ས་གནས་ལ་ཡོད་པའི་ཆོས་ཚོགས་དང། བོད་རིགས་སྤྱི་མཐུན་ཚོགས་པ་ཡིན་ན་དེ་འདྲ་ཅིག་ཁོས་བཞག་དེ་འདྲ་ཡིན་དུས་ཁོང་རྣམ་ཚོ་ལ་ངས་འབྲེལ་བ་ཞུས་དུས་ཙམ་པ་ཁོང་རྣམ་ཚོ་རེད་ད་ག་ནང་བཞིན་ཕ་གིའི་ཨེ་མོ་རིའི་གཙུག་ལག་སློབ་གཉེར་ཁང་གི SEE ཤེས་ཡོན་གྱི་འབྲེལ་མཐུད་པ་བརྩོན་འགྲུས་བསམ་འཕེལ་ལགས་ལ་འབྲེལ་བ་ཞུས་དུས་ཙམ་པ་ཁོང་རྣམ་ཚོ་ཚང་མས་ཞལ་གཅིག་གྲགས་ཀྱི་ཐོག་ནས་ད་དེའི་ཐོག་ལ་ཡང་སྐུ་ངོ་ཚེ་དབང་ཕུན་ཚོགས་ལགས་ལ་བཀའ་འདྲི་ཞུས་ན་ཡག་ཤོས་རེད་དེ་འདྲ་གསུང་གི་འདུག་ཨ་ནི་ད་རེས་སྐུ་ངོ་ལ་ཆེད་མངགས་བཀའ་འདྲི་ཞུ་ཡག་གི་རྒྱུ་མཚན་རང་དེ་འདི་ཡིན་ད་སྐུ་ངོ་ལ་ཆ་མཚོན་པ་ཡིན་ན་ངས་ད་ལྟ་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་རེད། བགྲེས་ཡོལ་ལ་ཕེབས་པའི་ཨ་ནི་གང་ཟག་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་ནའང་ད་ཕ་གི་སོ་སོའི་ས་གནས་དེ་ལ་ཡང་བོད་པའི་སྤྱི་ཚོགས་ཀྱི་ཕྲུ་གུ་ཚོ་ལ་ཡང SEE ཤེས་ཡོན་གྱི་བསླབ་གཞི་འདི་ད་དངོས་སུ་སློབ་ཁྲིད་གནང་པའི་སྐབས་ལ་ཡང་ཅིག་གི་སློབ་སྟོན་གནང་ཡག་རེད་དེ་འདྲའི་ནང་ལ་ཡང་མཉམ་ཞུགས་གནང་ཡག་གི་དེ་འདྲའི་དགོངས་པ་དེ་ག་འདྲ་བཞེས་གནང་པས་ག་འདྲ་ག་འདྲ་དགོངས་བྱུང། ད་གཙོ་བོ་དེ་རེད་ད་འདི་འདི་ད་ག་སོག་རེད། ང་རང་ནས་མང་ཐད་འདི་དེབ་དེབ་ལ་ལ་ཏིན་ཨ་མེ་རི་ཀ་གི་མ་གི་སྐུ་ཚབ་དོན་གཅོད་བྱེད་པའི་གི་སྐབས་རེད་ཨ་ནི་དེའི་རྗེས་ལ་རེད་ཨ་ནི་དེ་འདྲ་ཨེ་མོ་རི་གཙུག་ལག་སློབ་གྲྭ་ཁང་གི་ཨ་ནི་དེ་འདྲ་དེ་སློབ་དཔོན་དེ་འདྲ

ཆ་རྐྱེན་ཁ་ཤས་ཅིག་མ་འཛོམས་པ་ཡིན་ན། ལས་གཞི་དངོས་སུ་ལག་ལེན་བསྟར་ཡ་ལ་ཁག་པོ་ཞིག་ཆགས་ཡོང་གི་འདུག་ཐོག་མར་དེ་ལ་ད་ག་སོགས་རེད། སི་ཤེས་ཡོན་སློབ་གསོའི་གི་འཛིན་གྲྭ་དེ་གྲ་སྒྲིག་བྱས་པ་ལས་ཡར་ཕྲུ་གུ་ཚོའི་གི་སེམས་ཁམས་དང་མཐུན་པའི་གི་སློབ་ཁྲིད་བྱེད་མཁན་གི་དགེ་རྒན་ཟེར་ནའི་མི་འདུག་མཐུན་སྦྱོར་བ་ཅིག་ད་ཚད་ལྡན་སྦྱོང་བརྡར་སྤྲད་ཡ་དེ་གལ་ཆེ་ཤོས་ཆགས་ཡོད་ཙང། ག་ལ་གང་འཚམ་གྱི་རིང་ལ་ཡང་ད་ལྟ་དེ་འདྲའི་གི་ཡང་འདི་པར་འཚར་ལོངས་བྱས། འདིའི་སྤྱི་ཚོགས་རྒྱུས་ཡག་པོ་ཡོད་པ། ཨ་ནི་དེ་ག་ནང་བཞིན་གི་ཡང་ཆུང་དུས་ཨ་ནི་གྱི་རྒྱ་གར་དང་བལ་ཡུལ་དེ་པ་ལ་བསྡད་པ་ཡིན། ཡང་འདིའི་ཉམས་འཚོ་བ་དང་ཉམས་མྱོང་ཡོད་བསྡད་པ། ཨ་ནི་དེ་དང་འབྲེལ་བའི་གི་ཐོག་ནས་སེམས་ཁམས་ཀྱི་གནས་སྟངས་རེད་དེ་ག་ནང་བཞིན་གྱི་ནང་ཆོས་ཀྱི་ཐོག་ལ་ཁྲལ་ཕྲན་བུའི་གི་དོ་སྣང་ཡོད་མཁན་གྱི་གཞོན་སྐྱེས་ཁག་ཅིག་དང་འབྲེལ་བ་བྱས་ནས་ཨ་ནེ་ཁོ་ཚོ་ཁོ་ཚོའི་ནང་ལོགས་ནས་སི་ཤེས་ཡོན་སློབ་གསོའི་གི་ལས་རིམ་གྱི་དེའི་ནང་ལ་བཙུད་ནས་ད་སྦྱོང་བརྡར་བྱས་ལ་ཡ་ཨ་ནེ་ཐུགས་འདོད་ཡོད་མེད་སྐད་ཆ་དྲིས་ནས་ཨ་ནེ་མཐའ་མ་དེ་ལ་ང་ལ་ཡ་ད་ད་ཁོ་ཚོ་བུ་མོ་བཞི་ཅིག་འདོད་པ་ཆེན་པོ་བྱས་ནས་ད་དེ་བྱས་ནས་ཨ་ནེ་ད་ནིང་སྤྱི་ཟླ། བཅུ་གཅིག་ནས་བཟུང་ནས་ཨ་ནེ་ད་ནི་མཐུན་སྦྱོར་བའི་གི་སྦྱོང་བརྡར་འདི་བྱས་པ་རེད་ད་དེ་འདྲ་ཡིན་དུས་ག་ལ་ཁོ་ཚོ་བཞི་དང་ཨ་ནེ་དེའི་སྒང་ལ་ཡ་ད་སི་ཤེས་ཡོན་སློབ་གསོའི་གི་ད་ཅིག་ག་ལས་གཞི་དེ་ལ་ཡ་ད་རོགས་པ་རོགས་པ་བྱེད་མཁན་ཟེར་ན་མི་འདུག་གོ་བསྡུར་བྱེད་ས་གི་དེ་ཨ་ནེ་ད་ནི་ཁེ་ན་ཌ་བློ་གསལ་གླིང་གི་འགན་འཛིན་དགེ་བཤེས་ཡེ་ཤེས་ལགས་རེད་དེ་ག་ནང་བཞིན་གྱི་ཡང་སྔོན་མ་དེ་འདྲ་རྡ་རམ་ས་ལ་དེ་འདྲ་མཚན་ཉིད་བསླབ་གྲྭའི་གི་སློབ་སྤྱི་ཟུར་པ་དགེ་བཤེས་སྐལ་བཟང་དགྲ་འདུལ་ལགས་རེད་ཨན་དེ་དང་འབྲེལ་བའི་ཡང་དེ་འདྲ་དབྱིན་ཇི་ཞིག་ཅིག་བྱས་ཨན་དེ་ནས་ཡང་ལོ་གཞོན་པ་དེ་འདྲ་ཤེས་རབ་ལགས་དེ་ཁོ་ཚོ་ཁ་ཅིག་བྱས་ནས་ཨ་ནི་ཚོགས་ཆུང་ཞིག་བཙུགས་ཨ་ནི་ཚོགས་ཆུང་འདིའི་བརྒྱུད་ནས་གོ་བསྡུར་བྱས་ནས་ད་ལས་གཞི་དེ་ད་འདུག་བྱས་ནས་གོ་སྒྲིག་བྱས་པ་ལ་འདུག་ཆགས་བསྡད་ཡོད་རེད། དབྱར་ཁ་ཆེ་ལས་ད་ཁོང་ཚོ་ཟབ་སྦྱོང་ཆ་ཚང་འདི་གྲུབ་ཚར་བའི་རྗེས་ལ་ཡང་ལས་གཞི་དངོས་སུ་སྐོང་འགོ་བཙུགས་དུས་ག་ལ་ཡང་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་གཅིག་པོའི་ངོས་ནས་བཙུགས་ཡོད་པ་ཡིན་ན་དེ་ཙམ་གྱི་ག་སོགས་རྒྱ་ཆེན་པོ་ཅིག་ཁྱབ་ཐུབ་ཡ་མེད་དུས་ག་ལ་ཨན་འདི་བོད་རིགས་སྤྱི་མཐུན་ཚོགས་པ་ལ་ཡང་མཉམ་དུ་ལ་ཡང་བཀའ་མོལ་ཞུས་ནས་ཨན་བོད་རིགས་སྤྱི་མཐུན་ཚོགས་པ་དང་དེ་འདྲ་འབྲས་སྤུངས་བློ་གསལ་གླིང་ཐུན་མོང་གི་ཐོག་ནས་ཨན་དེ་འདྲ་འཛིན་གྲྭ་དངོས་སུ་འགོ་ཚུགས་པའི་ཐོག་ལ་ཡང་མོས་མཐུན་དང་དེ་འདྲ་བྱུང་ནས་ཨན་ཁ་སང

ཧ་ལམ་ཟླ་བ་བརྒྱད་རིང་གང་ལ་ད་ཐེངས་འབྱོར་བའི་ཟབ་སྦྱོང་ཆ་ཚང་རག་ཚར་བར་བ་ཁོ་གཉིས་ཀྱིས་ཕ་གིའི་བསླབ་ཡས་འགོ་བཙུགས་དུས་ཙམ་པ་ངས་ཁོ་རང་གཉིས་ཀྱི་ནང་ནས་གཅིག་ལ་ཡ། ད་ལྟ་བཀྲ་ཤིས་སྒྲོལ་མ་ལགས་ལ་ཡ། ད་འདི་ཕ་གིའི་སློབ་ཁྲིད་གནང་པའི་སྐབས་ལ། ཕྲུ་གུ་ཚོས་ག་འདྲའི་ཐོག་ཉམས་མྱོང་འདི་འདྲ་ག་འདྲ་ཡོང་གི་འདུག་ཟེར་དུས་ད་ལྟ་ང་བསླབ་ཚར་ས་རེད། ཞེ་དྲག་ཤེས་རྟོགས་ཡོང་གི་མི་འདུག་རིམ་པས་རིམ་པས་ཉམས་མྱོང་བསགས་སོང་ན་ལན་ཕུལ་ཆོག་འདི་འདྲ་གསུང་གི་འདུག་ད་དེ་ནས་ད་ལྟའི་གི་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་འདི་ད་ལྟ་སཱི་ཤེས་ཡོན་གི་བསླབ་གཞི་འདི་ཨ་ནི་བྱང་ཨ་མི་རི་ཀའི་གི་ད North America ཞུ་རོ་བ་བྱང་ཨ་མི་རི་ཀ་ད Canada གི་མངའ་ཁུལ་ཁག་རེད། ཨ་མི་རི་ཀའི་མངའ་ཁུལ་ཁག་གི་ནང་ལ་ད་བོད་རིགས་གནས་ཡུལ་ས་ཆ་ག་ས་ག་ལ་ཡ་ད་འདི་ཚོའི་ཟབ་སྦྱོང་ད་ཕུལ་ཡོད་རེད་དེ་ཡིན་ནའི་དངོས་སུ་ཕ་གིའི་ཕྲུ་གུ་ལ་སློབ་ཁྲིད་གནང་ཡའི་འགོ་བཙུགས་པ་དེ་ཧ་ལམ

Calgary ནས་ད་ལྟ་འདི་ལྟར་བསམ་གྲུབ་ལགས་བྱས་ནས་ཚེ་ཁོ་ན་ལྔ་ཡིན་པ་ཡོད་ད་འདི་སྤྱི་ཡོངས་ཀྱི་ཟབ་སྦྱོང་འདི་ད་ག་སོག་རེད་ལོ་གཅིག་མིན་ཙམ་རེད་ཨ་ནི་ད་ལྟ་དེ་ཁ་སང་སྤྱི་ཟླ་བཅུ་གཅིག་གི་ནང་ནས་སྦྱོང་ད་འགོ་བཙུགས་ནས་ཨ་ནི་ད་ཁ་སང་སྤྱི་ཟླ་བདུན་པའི་གི་ད་བཅུ་བཅོ་ལྔ་ལ་ཡང་ད་འདི་ཐ་མའི་གི་ཡིག་རྒྱུགས་དེ་དེ་བྱས་ཨ་ནི་ཡིག་རྒྱུགས་དེའི་ནང་ལོགས་ལ་ཕྱོགས་གཅིག་ནས་ད་ལྟ་དེ་ཤེས་ཡོན་གི་བསླབ་གཞིའི་གི་སྒྲོམ་གཞི་གི་ནང་གི་ནང་དོན

ཁོ་ཚོའི་བུ་མོ་བཞི་གིས་སྐད་བདུན་ཕྲག་དེའི་ནང་ལོགས་ལ་བུ་མོ་གཉིས་གཉིས་གཉིས་བྱས་ནས་གོ་སྐོར་རེས་མོས་བྱས་ནས་དེ་འདྲ་བྱས་ནས་སློབ་ཁྲིད་བྱེད་ཀྱི་ཡོད་རེད། བཀྲ་ཤིས་སྒྲོལ་མ་ལགས་གསུང་ཡས་དེ་ཐུབ་པ་ཡོད་མ་རེད་གར་སོང་བར་ད་སྦྱོང་བརྡར་ཚར་བ་རེད་དེ་ཡིན་ནའི་ད་དངོས་གཟུགས་ཐོག་ལ་ཡང་སློབ་ཁྲིད་བྱེད་ཡས་ད་ལྟ་གཞི་ནས་ཡིན་དུས་ག་ལ་ལམ་སང་དེའི་ཐོག་ལ་ཡང་གསུང་ཡས་ད་ཏོག་ཙམ་ཁག་པོ་ཡོད་ཀྱི་རེད་དེ་ཨ་ནི་ང་ཚོའི་གི་དེའི་ནང་ལོགས་ལ་ད་ལྟ

དེ་ཚོ་ཡིན་ན་དང་པོ་དེ་ལ་ཡང་ཐོན་ཐབས། བྱམས་བརྩེའི་ཁོར་ཡུག་ཅིག་ག་འདྲ་ཞིག་ཡང་བསྐྲུན་ཐུབ་པ་དགོས་འདུག་ཡག་པོ་ཅིག་བསྐྲུན་ཐུབ་ཡས་ཡོད་མེད་དེ་འདིའི་གལ་ཆེ་ཤོས་དེ་རེད་ཨ་ནི་འདིའི་ནང་ལོགས་ལ་ལྟ། ཐོག་མར་ཕྲུ་གུ་ཚོ་ལ་ཡང་བྱམས་བརྩེ་དང་སྙིང་རྗེ། བདེ་སྐྱིད་ངོ་སྤྲོད་བྱེད། བདེ་སྐྱིད་བྱམས་བརྩེ་དང་སྙིང་རྗེ། བདེ་སྐྱིད་ཅེས་རང་ལ་མཁོ་བ་གཞན་ལ་མ་མཁོ་བ་དེ་འདྲའི་རེད་འདུག་པས་ཡང་མིན་ན་རང་གཞན་རང་གཞན་ཚང་མ་ལ་མཁོ་མཁན་གྱི་རེད་འདུག་པས་དེ་འདྲའི་བྱས་འདི་ཚོ་ཚང་མ་ངོ་སྤྲོད་བྱས་པ་དང་མཉམ་འགྲོགས་ལ། འདིའི་རྗེས་ཀྱི་གཉིས་པ་དེའི་ནང་ལོགས་ལ། འཛིན་གྲྭའི་ནང་ལོགས་ལ་བྱམས་བརྩེ་གྱི་སྟེང་གི་ཁོར་ཡུག་ཅིག་བསྐྲུན་ཡ་ལ་ཡ། ཕྲུ་གུ་ཚོའི་ངོས་ནས་ཐུན་མོང་གི་ཐོག་ནས་གོ་བསྡུར་བྱས་ནས་ད་ཆ་རྐྱེན་ག་རེ་ག་རེ་དགོས་འདུག། ཨཱ་ནི་ད་འདི་ནང་ལོགས་ལ་ད་ཕྲུ་གུ་རིགས་གཅིག་གི་དེ་འདྲ་ཕྲུ་གུ་གཅིག་གཅིག་ལ་བརྙས་བཅོས་མ་བྱས་དེ་ག་ནང་བཞིན་ཕྲུ་གུ་གཅིག་གཅིག་ལ་ཡང་རོགས་པ་བྱས་ད་དེ་འདྲའི་གི་ད་བྱས་ནས་ཨཱ་ནི་ཁོ་རང་ཚོ་རང་གི་ཕྲུ་གུ་ཚོ་ལ་ཡང་གོ་བསྡུར་བྱས་པས་ནི་འདི་གི་ད་ཐོ་གཞུང་ཅིག་མར་བཟོས་ཨཱ་ནི་ཐོ་གཞུང་འདི་ཚང་མ་ཡང་བསྐྱར་དུ་གོ་བསྡུར་བྱས་ནས་འདི་ནང་ལོགས་ལ་ད་ཕར་ཚོགས་རེད་ཕར་ཚུར་སྣང་ཆེན་བཏང་དགོས་དང་བཏང་ནས་ཨ་ནི་མཐའ་མ་དེ་ལ་ཡ་ཨ་ནི་ད་འཛིན་གྲྭའི་སྤྱི་མོས་ཀྱི་བྱུང་བའི་གི་ཨ་ནི་དེ་བྱམས་བརྩེའི་ཁོར་ཡུག་བསྐྲུན་ཡ་གི་ཆ་རྐྱེན་ཨ་ནི་རེའུ་མིག་ཅིག་མར་བཟོས་ནས་ཨ་ནི་རེའུ་མིག་འདི་ལ་ཡ་ཨ་ནི་ཕྲུ་གུ་སོ་སོའི་གི་ད་འདི་ཉམས་ལེན་བྱས་གི་ཨ་ནི་མཚན་རྟགས་བརྒྱབ་ནས་ཨ་ནི་འདི་འཛིན་གྲྭའི་ནང་ལོགས་ལ་ད་མར་བཀལ་ནས་བཞག་ཅིག་འདི་ཅིག་བྱས་པ་རེད་ཨ་ནི་དེ་ནས་ད་ལྟ་གསུམ་པ་འདིའི་ནང་ལོགས་ལ་ཕྱི་དངོས་པོ་ལ་བརྟེན་པ་ཅིག་རེད་དོ། ནང་སེམས་ཀྱི་ཆ་རྐྱེན་གྱིས་རེད་དོ། ད་དེ་ཡིན་དུས་ག་ལ་ད་ཀོ་ཕྲུ་གུ་ཚོ་ལ་ནང་སེམས་ཀྱི་བསམ་བློ་བཏང་སྟངས་ཀྱི་ཆ་རྐྱེན་གྱིས་ཡིན་པ་བཅས་ལ་ངོ་འཕྲོད་ཡ་ཅིག་འདུག་བྱས་ནས་བྱས། ཨ་ནི་མཐའ་མ་དེ་ལ་ཡ་ཨ་ནི་བྱམས་བརྩེ་རེད་ཨ་ནི་སྙིང་རྗེ་རེད་འདི་ཚོ་ངོ་འཕྲོད་པའི་ཀྱི་ཐོག་ནས་རྟེན་འབྱུང་གི་རྣམ་ངོ་སྤྲོད་ཐུང་ཐུང་ཞིག་ད་རྟེན་འབྱུང་ངོ་སྤྲོད་དེ་བྱེད་དུས་ག་ལ་ཡ་ཨམ་ཕྲུ་གུ་ཚོ་རང་གི་ལ་ཡ་ད་ག་རེ་ཟེར་དགོས་རེད། བརྗོད་གཞི་གཅིག་གི་སྒང་ལ་ཁ་སང་ང་ཚོས་དེ་འདྲའི་ཆ་བཞག་པ་ཡིན་ན། ཁོ་ཚོའི་བརྗོད་གཞི་གཉིས་སྒང་ལ་ཡང་ད་གོ་དེ་བྱས་པ་རེད་ད། གཅིག་དེ་དཔེར་ན་དེང་སང་ད་ཁྱིམ་ཚང་ཚང་མའི་ནང་ལོགས། ཁྱིམ་ཚང་གི་མི་སྣ་ཚང་མས་གཅེས་པོ་བྱེད་སའི་གི་ད་ང་ཚོ་ཁྱི་ལ་སོགས་པའི་སེམས་ཅན་ཉར་གྱི་ཡོད་རེད་བ། ཨ་ནི་དེ་འདྲའི་གི་ཁྱི་འདྲ་པོ་ཅིག་ཡོད་ན་སེམས་ཅན་དེ་ཉག་ཡ་ལ། དེ་སེམས་ཅན་དེ་ཉར་ཡ་ལ་ཡ་ད་ཆ་རྐྱེན་ག་རེ་ག་རེ་དགོས། ད་ཆ་རྐྱེན་དེ་ཚོ་འཛིན་གྲྭའི་ཕྲུ་གུ་ཚོ་གི་ངོས་ནས་ད་ཨོ་ལེ། ཁྱི་ཉོ་བ་ལ་དང་པོ་ང་ལ་པད་ཤག་དགོས་འདུག་ཁྱི་བཞག་ས་ཅིག་དགོས་འདུག་ད་འདི་འདྲའི་ཟེར་ནས་ཁོ་ཆ་རྐྱེན་མང་རུ་མང་རུ་མོ་ཡང་ཨ་ནི་ཆ་རྐྱེན་འདི་ཚོ་བསྟན་ཡོང་དུས་ག་ལ་ཨ་ནི་ཁྱི་ཉར་བ་ལ་ཨ་ནི་ཁོ་རང་བཞིན་གྱི་ཡོང་ཡས་མེད་པར་ཆ་རྐྱེན་མང་པོ་ཞེ་པོ་ཅིག་ལ་བརྟེན་ནས་ད་སྒྲུབ་དགོས་ཀྱི་ཡོད་པ་འདི་ད་ཅིག་ངོ་འཕྲོད་ཡས་དྲན་སོང་བ་དེ་ནང་བཞིན་གྱི་ཡང་དཔེར་ན་མོ་ཊ་ཅིག་བཏང་བ་ཡིན་ན་རེད་མོ་ཊ་ཅིག་དགོས་པ་ཡིན་ན་རེད་མོ་ཊ་བཏང་བ་ཡིན་ན་རེད་མོ་ཊ་བཏང་ཡ་ལ་ཡ་ཆ་རྐྱེན་ག་རེ་ག་རེ་ག་རེ་དགོས་འདུག་ད་འདི་ཚོ་ཚང་མ་ལོག་པོ་འཛིན་གྲྭའི་ནང་ལོགས་ལ་ཕྲུ་གུ་ཚོ་ཚང་མ་ལ་ཡ་སྐད་ཅིག་བྱིན་ནས་ཨ་ནི་ཕྲུ་གུ་རེ་རེ་རེ་རེ་གི་བསམ་ཚུལ་ཡ་བཏོན་པ་འདི་ཚོ་ཁྱེད་ཚོས་ཡ་གི་ནག་པང་སྒང་ལ་འབྲི་གིན་འབྲི་གིན་འབྲི་གིན་འབྲི་གིན་བྱས་ནས་ཨ་ནི་མ་འདུག་བྱས་ནས་ད་རྟེན་འབྱུང་གི་རྣམ་གཞག་ངོ་ད་ངོ་སྤྲོད་འདུག་བྱས་ནས་བྱས་པ་རེད་ད་དེ་དེ་ལྟ་དུས་ག་ལ་ད་ད་བྱམས་བརྩེའི་གི་ཁོར་ཡུག་བསྐྲུན་ཡ་གི་བསླབ་གཞི་འདི་རོབ་ཙམ་གྱིས་ད། ད་ལྟ་འདི་སྤྱི་འདི་རྒྱལ་བལ་གྱི་ད་འཛིན་གྲྭ་ཞིག་གི་ད་འཛིན་གྲྭ་ཐེངས་བཞི་འཚོགས་པའི་ནང་ལོགས་ལ་ག་ལ་གང་འཚམས་ཅིག་ད་གོ་ངོ་འཕྲོད་པར་ཐུབ་པ་འདྲ་བྱུང་སོང་བསམ་སོང། ལགས་སོ་ད་ད་ལྟ་དུས་ཚོད་རྐྱེན་པས་ནས་ད་ག་མཚམས་འཇོག་ཞུ་དགོས་ཁེལ་ས་རེད་ཨ་ནི། གོང་དུ་བཀའ་འདྲི་ཞུ་ས་དེ་ནི་ཨ་ནི་ལ་ཏིན་ཨ་མེ་རི་ཁའི་མངའ་ཁུལ་གྱི་བོད་མིའི་སྐུ་ཚབ་དོན་གཅོད་ཟུར་པ་སྐུ་ངོ་ཚེ་དབང་ཕུན་ཚོགས་ལགས་རེད།